བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དབུ་བཞུགས་ཐོག་ཀོ་ལ་ཀེལ་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུས་སོང། ཕྱི་ཟླ་གཉིས་པའི་ཚེས་བཅུ་བདུན་ཉིན་རྒྱ་གར་ལྷོ་ཕྱོགས་ཀོ་ལ་ཀེལ་དོན་ལྡན་གླིང་བོད་མིའི་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་ཞིག་ཀོ་ལ་ཀེལ་གཞིས་ཆགས་ཀྱི་མི་དམངས་ཚོགས་ཁང་ནང་འཚོགས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་རྣམ་གཉིས་ཀྱིས་དབུས་པའི་ཕྱི་ནང་སྐུ་མགྲོན་བརྒྱ་ཕྲག་ཁ་ཤས་ཕེབས་གནང་འདུག། མཛད་སྒོའི་ཐོག་ཀོ་ལ་ཀེལ་གཞིས་ཆགས་ཀྱི་གཞིས་འགོ་དགེ་ལེགས་འབྱུང་གནས་ལགས་ཀྱིས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལྔ་བཅུའི་དུས་དྲན་སྲུང་བརྩིའི་ཐོག་ཆེད་དུ་བསྩལ་གནང་བའི་དམིགས་བསལ་གསུང་འཕྲིན་དེ་སྒྲོག་སྦྱང་གནང་སོང།
ཀོ་ལེ་ཀ་དོན་ལྡན་གླིང་གཞིས་ཆགས་ཚུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་བྱེད་བཞིན་ཡོད་པར་གཞིས་མི་ཡོངས་ནས་ཕྱི་ནང་གི་སྐུ་མགྲོན་བཅས་པར་མཛའ་བརྩེའི་འཚམས་འདྲི་ཡོད།
གསུང་འཕྲིན་དེའི་ནང་བཀོད་དོན་ཀོ་ལ་ཀེལ་དོན་ལྡན་གླིང་གཞིས་ཆགས་བཙུགས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་བྱེད་བཞིན་ཡོད་པར་གཞིས་མི་ཡོངས་དང་ཕྱི་ནང་གི་སྐུ་མགྲོན་བཅས་པར་མཛའ་བརྩེའི་འཚམས་འདྲི་ཡོད། རང་ཅག་བཙན་བྱོལ་དུ་འབྱོར་བའི་རྗེས་གཞིས་ཆགས་ཟུར་བཙུགས་དགོས་པའི་དམིགས་འདུན་ནི་མི་འབོར་ཆེ་ཞིང་ས་རྒྱ་ཆེ་བའི་རྒྱ་གར་ཡུལ་གྲུ་ཁག་ནང་རིམ་གྱིས་སིམ་སྟེ་ཁ་ཐོར་དུ་མི་འགྲོ་བ་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་ཡུལ་གོམས་གཤིས་ལུགས་བཅས་པ་མི་ཉམས་རྒྱུན་འཛིན་ངེས་གཏན་མེད་པའི་འཚོ་བའི་དཀའ་ངལ་སེལ་ཐབས་བཅས་ཀྱི་ཆེད་དུ་ཡིན་པ་ལྟར། ཕྱོགས་ཚང་མ་ནས་ངལ་བ་ཁུར་དང་ལེན་ཕྱར་གྲུ་མཉམ་འདེགས་བྱས་པའི་འབྲས་བུ་རང་རེའི་མིག་གི་སྤྱོད་ཡུལ་དུ་གྱུར་བ་དེ་ཡིན་སླད་གཞིས་ཆགས་ནང་རྒན་རྒོན་ནད་གཅོང་ཉམ་ཐག་ཧྲེང་པོ་ཡོད་རིགས་ཀྱི་འཚོ་བའི་གནས་སྟངས་ཐོག་དམིགས་བསལ་དོ་སྣང་ལྟ་རྟོག་རམ་འདེགས་དང་འབྲེལ་ནང་དོན་རིག་པ་སེམས་ཀྱི་འཕྲོད་བསྟེན་དང་གསོ་བ་རིག་པ་ལུས་ཀྱི་འཕྲོད་བསྟེན་ཡིན་ལུགས་བཤད་སྲོལ་ཡོད་པ་ལྟར་རྒན་རྒོན་དེ་དག་གི་ཟས་སྤྱོད་འཕྲོད་བསྟེན་ཐོག་ལ་ཡང་ལྟ་ཞིབ་མི་ལྷོད་པ་དགོས་གལ་ཞེས་གསུངས་གནང་འདུག་ཡང་གསུང་འཕྲིན་དེའི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་ཕམ་དང་སྦྲགས་ནས་དམིགས་བསལ་དུ་བཀའ་ནན་པོ་སྩལ་དོན་ནང་བོད་གཞིས་ལུས་མི་མང་རྣམས་གཞན་དབང་འོག་ཏུ་ཚུད་ཡོད་ཀྱང་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱིས་ཆོལ་ཁ་གསུམ་ཁ་བྲལ་དུ་གཏོང་ཐུབ་མེད། འོན་ཀྱང་འདི་ཕྱོགས་རང་རེ་བཙན་བྱོལ་ནང་སྤྱི་སེམས་ཀྱིས་ཕོངས་པའི་ཅོལ་ཆུང་ཁག་ཅིག་གིས་ཕྱོགས་རིས་འཐེན་འཁྱེར་གྱི་བྱ་བ་སྤེལ་བ་ནི་ཞབས་འདྲེན་གྱི་བློ་ཕམ་གྱི་གནས་ཡིན་པས་སེར་སྐྱ་འགོ་དམངས་ཚང་མས་ཅིས་ཀྱང་ཡིད་གཟབ་དགོས་གལ་བློ་འཇགས་གྱིས་ཞེས་འཁོད་གནང་འདུག་ཕྱོགས་མཚུངས་གཞིས་འགོ་དགེ་ལེགས་འབྱུང་གནས་ལགས་ཀྱིས། ཀོ་ལ་ཀེལ་གཞིས་ཆགས་ཀྱི་འཕེལ་རིམ་དང་ལོ་རྒྱུས་ངོ་སྤྲོད་གནང་བ་དང་སྦྲགས་ཐེངས་འདིའི་ལྔ་བཅུའི་དུས་དྲན་སྲུང་བརྩི་སྤེལ་ཐུབ་པ་ནི་ཀོ་ལ་ཀེལ་གཞིས་ཆགས་ཀྱི་གཞིས་འགོ་རིམ་པ་དེ་དག་གི་བཀའ་དྲིན་དང་གཞིས་ཆགས་ཀྱི་གཞིས་མི་ཟུར་པ་སོགས་མཐུན་འགྱུར་རོགས་རམ་གནང་མཁན་ཡོངས་ཀྱི་བཀའ་དྲིན་འོག་བྱུང་བ་གསུངས་པ་དང་སྦྲགས་དམིགས་བསལ་གྱིས་ཐུགས་རྗེ་ཆེ་ཞུས་གནང་སོང། ཨ་ནེ་དངོས་གནས་ད་ད་ལྟའི་ཆ་ལ་ཡ་ང་ཚོ་གཞིས་ཆགས་ཁྲ་ཐིང་ཐིང་ཡོང་ཡ་འདི་ཚོ། ཨ་ནེ་ད་ད་ལྟའི་གཞིས་ཆགས་འཛུགས་སྐྲུན་ཞུ་མཁན་གྱི་ཨ་ནེ་བགྲེས་པ་ཚོ་དང་དེ་ནང་བཞིན་གྱི་ད་ད་ལྟ་ས་གནས་འགོ་འཛིན། གཙོས་པའི་ཀྱི་ད་ས་གནས་འགོ་འཛིན་རིམ་པ་མང་པོའི་ཀྱི། ཨ་ནེ་གཅིག་ད་ལྟ་བར་དེ་བར་ལ་ཡ། ཨ་ནེ་འབད་བརྩོན་ལྷོད་མེད། གནང་བྱས་ད་ད་ལྟ་ང་ཚོ་ལྔ་བཅུ་རྗེས་དྲན་སྲུང་བརྩི། ཞུ་ཐུ་ཡ། ཨ་ནེ་འདི་ཡང་ཨ་ནེ་གཟི་བརྗིད་དང་ལྡན་པ། གཟི་བརྗིད་དང་ལྡན་པའི་ཐོག་ནས་སྲུང་བརྩི་ཞུ་ཐུབ་ཡ་འདི་ཚོ། ཨ་ནེ་ཁོ་རང་ཚང་མའི་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་བྱས་བྱུང་བ་གཅིག་ལ་ཡ་ང་ཚོས་ག་དུས་ཡིན་ནའང་ངོས་འཛིན་འདུག་སེ་ཞུས་དང་ཞུ་བཞིན་པ་འདུག་སེ་ཆགས་བསྡད་ཡོད། ཡང་སྐུ་མགྲོན་གཙོ་བོ་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ལྔ་བཅུའི་དུས་སྟོན་གསུང་བཤད་གནང་དོན་ནང་བཀའ་ཤག་སྐབས་བཅུ་དྲུག་པས་གཙོ་བོ་འགོ་ཁྲིད་པའི་འོག་འབྲེལ་ཡོད་ཚང་མས་འབད་བརྩོན་བྱས་པའི་འོག་ཉེ་ལམ་ཨ་རིའི་གྲོས་ཚོགས་འོག་མའི་ནང་བོད་དོན་ཁྲིམས་འཆར་ལ་མང་མོས་རྒྱབ་སྐྱོར་གྱི་གྲུབ་འབྲས་ཐོབ་ཡོད་པ་འགྲེལ་བརྗོད་གནང་བ་དང་འབྲེལ་ད་དུང་ཡང་མཇུག་སྐྱོང་གནང་རྒྱུའི་ལས་དོན་ལྷག་ཡོད་པ་སོགས་ཞིབ་ཕྲ་ངོ་སྤྲོད་གནང་སོང།
དེ་བཞིན་དུ་ཚན་པ་འཛིན་སྐྱོང་གི་ངོས་ནས། རྒྱ་ནག་གིས་བོད་ཀྱི་ལོ་རྒྱུས་ཀྱི་ཐོག་ལ་འཁྱོག་བཤད་བྱེད་ཀྱི་ཡོད་པ་ཡིན་ན་འདི་གདོང་ལེན་བྱེད་དགོས་ཡ་དེ་ཨ་མི་རི་ཀའི་གཞུང་གི་ཁྲིམས་ལ་གཏན་དུ་ཕབ་བྱས་པའི་གི་འཛིན་སྐྱོང་གི་འགན་ཆགས་ཡོད། འོ་འདི་འདྲའི་གི་ལམ་ཁ་ཞིག་སྒང་ལ་ཡ། ད་བཀའ་ཤག་སྐབས་བཅུ་དྲུག་པའི་གི་ཆབ་སྲིད་ཀྱི་ཐོག་ནས་བཤད་པ་རེད་བཞག་པ་ཡིན་ན་འདས་པའི་ལོ་གཉིས་ཀྱི་དུས་ཡུན་ནང་ལོགས་ལ་ང་རང་ཚོ་ཚང་མ་ལོགས་ཀྱི་ཧ་རུ་ཧུ་རུ་བྱས་ནས་བོད་རིགས་སྤྱི་མཐུན་ཚོགས་པ་དང་མང་པོ་གཅིག་གི་སྙན་ཞུ་རྒྱབ་ཡོད་རེད་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་གཅིག་གིས་རེད་འདི་མི་གཅིག་གཉིས་གཅིག་གི་འཇོན་ཡང་དེ་ནས་གས་མ་རེད། ཚང་མ་ལོག་གི་མཉམ་རུབ་ཀྱི་ནུས་པ་ལ་བརྟེན་ནས་ད་ལྟ་ང་ཚོ་གནས་ཚད་དེ་འདྲའི་ཞིག་སྒང་ལ་སླེབས་ཐུབ་ཡོད་བྱས་ནས་ད་རིང་འདིར་ཀོ་ལི་གལ་དོན་ལྡན་གླིང་ལོ་ལྔ་བཅུ་འཁོར་བའི་གི་དུས་སྟོན་དང་སྦྲགས་ནས་ཨ་ནི་ད་གཏམ་བཟང་ཟེར་ནས་མི་འདུག་དེ་འདྲའི་ཅིག་ཞུས་པ་ཡིན་ན། བསམ་བྱས་འདི་ཞུས་པ་ཡིན་ད་ད་ལྟ་ཨ་མི་རི་ཀའི་གྲོས་ཚོགས་ནང་ལ་གཏན་འབེབས་བྱས་ཨ་རིའི་སྲིད་འཛིན་གྱི་མཚན་རྟགས་བཀོད་ཟིན་པ་ཡིན་ན། ཁ་སང་ང་ཚོ་ཕྱི་དྲིལ་ཁང་ནས་ང་ཚོ་བཀའ་མོལ་ཞུས་བསྡད་ཡོད་ད་རྒྱལ་ཁབ་གཞན་པ་ཚོའི་ནང་ལོགས་ལ་ཡང་ང་ཚོས་ཀྱི་འབད་བརྩོན་ག་འདྲ་ཞིག་བྱེད་ཐུབ་ཀྱི་རེད་ག་ཚོད་ཞིག་ཐུབ་ཀྱི་རེད་མ་རེད་ཞེས་ཡ་འདུག་ལུང་པ་ཁ་ཤས་ནང་ལ་ང་ཚོ་རྨང་གཞི་རུ་བཏིང་ཚར་ཡོད་ཨ་མི་རི་ཀ་འདི་གཏན་འཁེལ་ཚར་བ་ཡིན་ན་དེ་ནི་ང་ཚོ་ཁྱེད་རང་ས་ལ་ཡོང་གི་རེད་ད་བྱས་བྱས་ད་ལྟ་ནས་མངགས་བཞག་ཡོད་ཡིན་ནའི་ད་ད་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ནང་ལ་འཛམ་བུ་གླིང་ཕྱེད་ཀ་ཞིག་འོས་བསྡུ་ལས་རིམ་ནང་འགྲོ་གི་ཡོད་རེད་དེ་ཡིན་དུས་ཙམ་པ་ཡང་འོས་བསྡུ་འདི་ཚར་མ་ཚར་དང་དེ་འདྲས་ཀྱི་རྐྱེན་བྱས་ནས་གནས་སྟངས་ཅིག་ཡོད་བསྡད་པ་རེད། དེ་འདྲའི་ཅིག་གི་ཐོག་ནས་ངས་ད་ལྟ་བོད་སྐད་ཀྱི་ཐོག་ནས་ཞུ་ཡས་དེ་འདི་འདྲའི་ཅིག་མཚམས་འཇོག་ཞུ་གི་ཡིན། ཚང་མ་ལོག་ད་རིང་དེ་ལྷག་པར་དུ་ད་ལྟ་གཞིས་ཟུར་དེ་གའི་དེ། དེ་ད་རིང་གི་དེ་ལོ་ལྔ་བཅུ་སྲུང་བརྩི་ཞུ་ཡས་དེ་ཅིག་པོ་མ་རེད། ད་ལྟ་ང་ཕར་ཚུར་ཏོག་ཙམ་སྐོར་ར་རྒྱག་ག་འགྲོ་དུས་ཙམ་པར་གྲོང་སྡེ་སོ་སོ་སོའི་ནང་ལོགས་ལ་ལམ་ཁ་རྒྱག་ཡས་ཡིན་ན་འདྲ་ཟམ་པ་རྒྱག་ཡས་ཡིན་ན་འདྲ་འདུག་སྤྱི་ཁང་རྒྱག་ཡས་ཡིན་ན་འདྲ་འདུག་གཞིས་ཟུར་ཚོས་ཀྱི་དངོས་གནས་དྲང་གནས་ཧུར་ཐག་ཧུར་ཐག་གནང་ཞག་ད་ལྟའི་ང་ཚོ་མ་འོངས་པར་རང་ཁ་རང་གསོ་ཆགས་ཐུབ་ཡག་གི་ཁ་ཕྱོགས་འདྲ་བོ་དེ་འདི་རེད། བོད་པས་ཀྱི། བོད་པས་ཀྱི་བོད་པ་ལ་རོགས་པ་བྱེད་ཐུབ་པ་ཡིན་ན།
ཡང་མཛད་སྒོའི་ཐོག་དཔལ་ལྡན་སྲིད་སྐྱོང་མཆོག་ནས་ཀོ་ལི་གལ་དོན་ལྡན་གླིང་གི་ས་གནས་གཞིས་འགོ་ཟུར་པ་དང་ད་ལྟའི་ས་གནས་གཞིས་འགོ་དང་དེ་བཞིན་གཞིས་ཆགས་དང་ལོ་ངོ་ཉི་ཤུ་ཡན་ཞབས་ཞུ་སྒྲུབ་གནང་མཁན་ཡོངས་དང་དེ་བཞིན་གཞིས་ཆགས་དེའི་ནང་མཐུན་འགྱུར་རོགས་རམ་གནང་མཁན་ཡོངས་ལ་བཀའ་དྲིན་རྗེས་དྲན་གྱི་ཕྱག་རྟགས་ཕུལ་བ་དང་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ནས་ཨ་རིའི་ནིའུ་ཡོག་དང་ནིའུ་ཇར་སི་ནང་གནས་སྡོད་ཀོ་ལི་གལ་གཞིས་ཆགས་ཀྱི་གཞིས་མི་ཟུར་པ་རྣམས་དང་གཞིས་ཆགས་ཀྱི་ཚོགས་ཁང་གསར་རྒྱག་གི་ས་ཆ་གནང་མཁན་བཅས་ལ་ཐུགས་རྗེ་ལེགས་འབུལ་གྱི་ཕྱག་རྟགས་ཕུལ་གནང་སོང། སྤྱིར་ཀོ་ལི་གལ་དོན་ལྡན་གླིང་གཞིས་ཆགས་ནི་རྒྱ་གར་འཕགས་ཡུལ་ལྷོ་ཕྱོགས་ཀར་ན་ཏྲ་ཀ་མངའ་སྡེའི་ཅམ་ར་ཇི་ན་གར་རྫོང་གི་འོག་ཨ་ནུར་ཏཧ་སིལ་ཁོངས་སུ་ཡོད་པ་དང་ཐོག་མར་བཙན་བྱོལ་བོད་མི་སུམ་སྟོང་བཞི་བརྒྱ་ཙམ་གྱི་དཀའ་ངལ་སེལ་བའི་ཆེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ཟླ་བ་བཞི་བའི་ཚེས་ཉི་ཤུ་བདུན་ཉིན་གསར་དུ་བཙུགས་པ་ཞིག་ཡིན་པ་དང་གཞིས་ཆགས་དེ་ནི་རྒྱ་མཚོའི་ངོས་ནས་ཕི་ཀྲི་ཉིས་སྟོང་སུམ་བརྒྱ་བཞི་བཅུ་ཞེ་གཉིས་ཐོག་ཆགས་ཡོད་པ་རེད་གཞིས་མི་རྣམས་ཀྱི་འཚོ་བའི་རྟེན་ས་གཙོ་བོ་ནི་རྒྱ་གར་གཞུང་ནས་ས་ཞིང་ཨེ་ཀར་གྲངས་སུམ་སྟོང་བརྒྱ་དང་ཉི་ཤུ་རྩ་གཅིག་ཙམ་གནང་ཡོད་པ་རེད། གཞིས་ཆགས་དེའི་ས་གནས་འགོ་འཛིན་ཐོག་མ་ཨ་ནག་རྡོ་རྗེ་རྣམ་རྒྱལ་ནས་ད་ལྟའི་གཞིས་འགོ་དགེ་ལེགས་འབྱུང་གནས་བར་གཞིས་འགོ་རིམ་པ་བཅུ་བདུན་བྱུང་ཡོད་པ་དང་གཞིས་ཆགས་དེའི་ནང་གྲོང་སྡེ་ཉི་ཤུ་རྩ་གཉིས་དང་མི་འབོར་སུམ་སྟོང་བརྒྱ་དང་བཅུ་མེད་གསུམ་ཡོད་པ་མ་ཟད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ནས་ཉིས་སྟོང་དགུ་བར་གོང་ས་སྐྱབས་མགོན་ཆེན་པོ་མཆོག་གཞིས་ཆགས་དེའི་ནང་ཐེངས་བདུན་ཆིབས་བསྒྱུར་བསྐྱངས་གནང་མཛད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།